ཀན་ཅོའི་ང་ཅེ་སྨི་དུ་ཚུལ་ལུ་ནཱ་མ་སི་མའི་ལས་གཞོམ་གྱི་སྒོ་ལས་ཁོ་གི་ང་ཅེ་ལུ། ང་ཅེ་ལུ་ནཱ་མ་སི་མའི་གི་ཕྱག་བཞག་སྲིབ་གི་དོན་ལུ་ཁོ་གི་ང་ཅེ་ལུ་ནཱ་མི། འདིས་ཀན་ཅོའི་གི་དོན་ན་ར་ང་ཅེ་སྨི་གི་ལུ་གི་ལ་ལན་ཐ་མི་གི་རྡོ་བཅུ་དང་བཞི་གི་དུས་ཚོད་ག་རང་ལས་གཞོབ་དེ་ལས་གཞོབ་པའི་རྩེའུ་ཡིན

རྣལ་མ་སེམས་ཀྱི་ལས་གཞོམ་གཅིག་གི་སྒོ་ལས། བྱེད་ཕམ་སྤུན་ཆ་འདི་ཚོས་ལུས་ངག་གིས་བརྡབས་པས་ནི་ཡིན། བྱེད་ཕམ་སྤུན་ཆ་འདི་ཚོས་ཀྱི་ཆོས་ཤེས་བརྡ་མཐུན་ནི་བས། འདི་ཚོས་ཀ་ར་ང་བྱེད་ཀྱི་སྐྱོན་བཅོས་ལས་ང་བྱེད་ཀྱི་ཐོབ་བརྡ་མཐུན་ནི་བས་བྱེད་ཀ་ར་ལུས་ལས་གཞོམ་གཅིག་པའི་དོན་ལུས་ངག་གིས་བརྡབས་པས་འདི་བས་ཡུལ། འདི་སྲིད་མེད་ཀྱི་བརྡབས་པས་འདི་སྲིད་རླབས་རུ་བྱེད་པས་ཕྱིན་ཆད་ཀྱི་ཧ་མ་གོ་རུ་བྱེད་པས་ཕྱིན་ཆད་ལུས་ཧ་གོ་ནི་ཀྱི་དོན་ལུས་ངག་བྱེད་ཀྱི་རླབས་ཡིན་སྲིད་རླབས་ཀྱི་ལུས་རྒྱུ་ཡིན།

ང་དང་མཉམ་གཅིག་ཁྱོད་ཆོས་སྐུ་འདི་ན་ལོ་སྨོན་ལམ་ཞུ་གི། རྩ་རྒན་གཙོ་ཡུལ་ཤི་མ་ཤི་ག། གཉེན་སེམས་མི་བྱམས་དག་པུན་སེམས་འདི་ཚོ་ག་ར་ལོ། ཁྱོད་ཆོས་ཆ་ར་གི། བདག་འཛིན་རྦད་བྱེད་མི་དགོས་ལས་པའི་ཁོང་ག་ར་ལོ་ལ་བྱིན་རླབས་གནང་ཟེར་ཞུ་ནི་ཨིན། ད་རེ་དོ་རུ་ར། འདི་སུ་མེད། ཁོང་ཕམ་སྤུན་ཆ་འདི་ཚོ་ཆ་རོ་ཏོག་ཚ་འདི་ཚོ། འདི་སུ་མེད་གི་ཨ་ལུ་ལས་ཨ་ལུ་ཡུལ་མི་འདི་ཚོ་ག་ར་ལོ་ར།

དྲུག་བཅུ་རེ་གཉིས་ཀྱི་ནར་མ་ཆད་ཀྱི་ཨང་དང་པོ་ལས་མ། དེ་སུ་མེད་བཅུ་གཉིས་སུན་སུ་ཆད་ཀྱི་བདུད་བཅུ་གོ་ལའི་གོ་ལས་པའི་རྟགས་དེ་ཧོམ་རུ་བྱི་བའི་བྱིན་བདུད་བཅུ་ན་ལུ་ག་དེ་སུ་མེད་ཁྲི་དེ་དུ་བུ་བདུད་བཅུའི་ག་ར་ཀྱི་མཆོད་ཀྱི་ཀ་ཨིན་བདུད་བཅུ་དེ་མེ་ར་བྱུང་ཚེ་ལུ་རྒྱུ་ཨི། ད་རེ་ང་དོ་རུ་ར་ང་ཆད་ཀྱི་ཨང་གསུམ་གྱི་ན་ལུ་རྟགས་ཀྱི། དེ་སུ་མེད་ཉིན་གཅིག་གི་ཚེ། ང་ཆད་མིག་བདུད་བཅུ་གྱི་ན་ན་ལེ་ར་ཁྱི་མཆོད་ང་ཆད་ལུ་ཙག་དེ་བའི་ཧུད།

ག་སྟེར་གྱིས་གསུངས་སོ། འདིས་སུ་མེད་ཀྱི། ང་ཆེ་ལུགས་རྣམ་མ་སྲིན་པོའི་སྒྲ་ཐབས་ཆག་ཆེ་ལུགས་ང་ཆེ་གི་ལས་གཞུང་སྤེལ་སྐབས་དབྱིན་ན་དེ་གི་གུ་ལས་ཀན་ཆུའི་དཀའ་གི་ནང་བཞིན་ང་ཆེ་གི་ལ་ལེན་ཐབས་གོ། ཉིན་གཅིག་གི་ཚེ། དོ་རུ་ར་ཆེ་ཕམ་པིན་ཆ་ཆུ་ལུགས་ཞུ་ནི་ཨིན། འདིས་སུ་མེད་ཀྱི། ངེད་ཀྱི་ཕྱག་རོགས་གཏོ་ས་དུས་ཚོད་ཀས་ང་ལོན་རྣམ་མ་སྲིན་པོ་གི་མ་གའུ་ཆག་དེ་བས་ཡུལ་སྡེ་ར་བེ་ཚོའི་ཚོས་རུ་ང་ཆེ་ཨི་སྐུལ་ན་རུ་བེ་རུ་ར College ན་རུ་བེ་རུ་ར་ལྔ་བཅས་དུས་སུ་མེ་གི་ཁྲོམ་ཁ་ལོ་བེ་རུ་ར་སྔགས་ཀྱི་ལྡེ་མིག་དུས་ཚོད་དང་མཉམ་གྱི་ནི་མེ་ཐབ་བསྡུས་པའི་རྒྱ་ཧ་དེ་བས་སྔགས་ཀྱི་ཨིས་ཁུན་ལ་ལོ་མ་སོང་ཡང་ཅི་བན་ཀོ་ལ་ཤི་ན་ལོས་མ་སོང་ཡང་ནི། དུས་སུ་མེ་གི། ཁྲོམ་བདག་དེ་བས་སྔགས་དུས་སུ་མེ་སོང་ཡང་མ་སོང། ཉིན་གཅིག་གི་ཚེ་འདིའི་ཆ་རོ་ཏོ་ཚ་དུས་ཚོད་ཀའི་མ་ང་ཅི་གི་ཆ་རོ་དི་གི་ང་ཅི་ལུ་ནཱ་མའི་དུས་སུ་མེ་གི་ཧིན་དམ་ཞག་དི་བའི་ང་ཅི་ལུ་ཧེ་ཏ་ཚུལ་དུ་མུའུ་མ་རེ་ནོ་སམ་ལས་གཞོམ་བྱི་བའི་དང་དི་བའི་ཡུལ། དི་ཅོ་ར་ཅི་པི་ར་ང་ཅི་ཅི་ཅི་གི་ཅི་ལུ་ནཱ་མ་སམ་བའི་སྒོ་མ་མ་སམ་སེ་ཅི་མགོ། ང་ཅི་གི་ནཱ་མའི་དུས་སུ་མེ་གི་ལ་ལན་ཐབ་ནི་གི་ལུ་ཇུ་དུས་སུ་ང་ཅི་གི་དུས་སུ་མེ་གི་ལ་ལན་ང་ཅི་གི་བེ་ནི་མི་སེ་ལ་བའི་ལུ་ཇུ་ང་ཅི་ཚུལ་གི་ཧ་ཀོ་གོ། དོ་རུ་ར་ང་ཅི་ཚུལ་གི་ལས་གཞོམ་བྱི་བའི